བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་གོ་སྒྲིག་འོག་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་པའི་ཚེས་དྲུག་ནས་བདུན་བར་ཉིན་གྲངས་གཉིས་ཀྱི་རིང་བཞུགས་སྒར་དུ་བསྐོང་ཚོགས་གནང་བའི་རྒྱ་གར་ན་གཞོན་ཉམས་ཞིབ་པའི་ཚོགས་འདུ་ཐེངས་ལྔ་པའི་ཐོག་རྒྱ་གར་གྱི་ཉམས་ཞིབ་པ་དང་སློབ་མ། དེ་བཞིན་རྒྱ་གར་ན་རྟེན་གཞི་བྱས་པའི་གཙུག་ལག་སློབ་ཆེན་ཁག་གི་སློབ་དཔོན་སོགས་མི་གྲངས་བཅོ་ལྔ་མཉམ་ཞུགས་གནང་འདུག་ཅིང་ཤིབ་ནཱ་དར་གཙུག་ལག་སློབ་ཆེན་གྱི་ཧི་མ་ལ་ཡའི་ཉམས་ཞིབ་ལྟེ་གནས་ཁང་གི་འབུམ་རམས་པ Devendra Kumar ལགས་ཀྱིས་རྒྱ་ནག་གཞུང་གིས་བོད་ནང་གཏེར་ཁ་སྔོག་འདོན་གྱི་ལས་གཞིའི་ཐོག་དཔྱད་རྩོམ་འདོན་སྤེལ་གྱི་གཏམ་བཤད་གནང་ཡོད་པ་རེད། Mining is taking place in།
རྒྱ་ནག་གཞུང་གིས་བོད་ནང་ལག་བསྟར་བྱེད་བཞིན་པའི་གཏེར་ཁ་སྔོག་འདོན་གྱི་ལས་གཞི་འདི་ནི་རྒྱ་ནག་གི་དཔལ་འབྱོར་ཡར་རྒྱས་དང་འབྲེལ་བའི་ལས་གཞི་གཙོ་གྲས་ཤིག་ཡིན་པར་བརྟེན་བོད་ནང་རྒྱ་ནག་གཞུང་གིས་གཏེར་ཁ་སྔོག་འདོན་བྱས་ཏེ་ཁོར་ཡུག་ལ་གཏོར་བཤིག་ཚབས་ཆེན་བཏང་ཡོད་པ་མ་ཟད་དེའི་མཉམ་དུ་རྒྱ་རིགས་ལས་མི་གནས་སྤོས་དང་དེ་འབྲེལ་བཟོ་གྲྭ་གསར་རྒྱག་སོགས་ཀྱི་རྐྱེན་གྱིས་བོད་དང་ས་མཚམས་ས་ཁུལ་གྱི་བདེ་འཇགས་ཐོག་ལ་ཤུགས་རྐྱེན་ངན་པ་ཐེབས་ཀྱི་ཡོད་པ་འགྲེལ་བརྗོད་གནང་བྱུང། རྒྱ་ནག་གཞུང་གིས་བོད་བཙན་བཟུང་བྱས་པ་ནས་བཟུང་འདས་པའི་ལོ་ངོ་བཅུ་ཕྲག་དྲུག་གི་ནང་བོད་ཀྱི་སྣོད་བཅུད་ཁོར་ཡུག་ལ་གཏོར་བཤིག་ཚབས་ཆེན་བཏང་ཡོད་པ་མ་ཟད་བོད་ལྷོ་ཁ་ནི་ཀོ་ལྕགས Chromium གཏེར་རྫས་འབྱུང་ཁུངས་ཀྱི་ས་ཁུལ་ལྟེ་བའི་གྲས་ཤིག་ཡིན་པར་བརྟེན་རྒྱ་ནག་གཞུང་གིས་ས་ཁུལ་འདིར་ད་བར་གཏེར་རྫས་སྔོག་འདོན་གྱིས་གཏོར་སྐྱོན་ཕྱིན་པའི་ས་ཁུལ་ཁག་སླར་གསོ་ཡོང་ཆེད་ལྗང་མདོག་འཕེལ་རྒྱས་ཀྱི་ལམ་བུ་ཞེས་པའི་ལས་གཞི་ཞིག་མགོ་འཛུགས་བྱས་ཡོད་པ་ཁ་སྔོན་ཕྱི་ཟླ་དྲུག་པའི་ནང་བསྒྲགས་འདུག་ཅིང་ཉམས་ཞིབ་པ Devendra Kumar ལགས་ཀྱིས།
རྒྱ་ནག་གཞུང་གིས་ཁོར་ཡུག་སྲུང་སྐྱོབ་དང་འབྲེལ་བའི་ལས་གཞི་ག་འདྲ་ཞིག་སྤེལ་རུང་དམར་ཤོག་གཞུང་གི་དབང་སྒྱུར་དང་ཁེ་ཕན་ལ་དམིགས་ཏེ་སྲིད་ཇུས་ལག་བསྟར་བྱེད་མུས་ཡིན་པས། བོད་ནང་གཏེར་ཁ་སྔོག་འདོན་རིགས་བྱས་པའི་སྐབས་ས་གནས་མི་མང་གིས་ཞུ་འབོད་སོགས་སྣང་མེད་དུ་བཏང་བའི་གནས་ཚུལ་ཡང་ཡང་ཐོན་གྱི་ཡོད་ཅེས་འགྲེལ་བརྗོད་གནང་བྱུང། དཔེར་ན་དེ་སྔོན་ཉིས་སྟོང་བཅུ་བཞི་ལོར་རྒྱ་ནག་གཞུང་གིས་ཆབ་མདོ་ས་ཁུལ་ཚ་བ་མཛོ་སྒང་རྫོང་སྟོང་འབར་ཡུལ་ཚོའི་ནང་གསེར་གྱི་གཏེར་ཁ་སྔོག་འཆར་གྱི་ལས་གཞི་ལ་ས་གནས་བོད་མི་ཚོས་ངོ་རྒོལ་བྱས་ཡོད་པ་མ་ཟད་ས་གནས་བོད་མི་གཉིས་ཀྱིས་རང་ལུས་ལ་གྲི་བཙུགས་ཏེ་ངོ་རྒོལ་བྱས་པའི་ཁྲོད་བོད་མི་གཅིག་གི་ཚེ་སྲོག་ཤོར་ཡོད་པ་རེད། ཡང་གོང་ཞུས་ཚོགས་འདུ་གོ་སྒྲིག་གི་བཀའ་འགེལ་བཞེས་མཁན་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་ཉམས་ཞིབ་པ་འབུམ་རམས་པ་བསྟན་འཛིན་ལྷ་སྒྲོན་ལགས་ཀྱིས་ཧི་མ་ལ་ཡ་དང་བོད་གཉིས་དབར་ས་མཚམས་ཀྱི་འབྲེལ་བ་ཙམ་མིན་པར་ཆོས་དང་རིག་གཞུང་ཚོང་ལས་བདེ་འཇགས་སོགས་ཀྱི་ཐད་དམིགས་བསལ་འབྲེལ་བ་ཡོད་པའི་སྐོར་ཐེངས་འདིའི་ཚོགས་འདུ་ཡིས་གསལ་སྟོན་བྱས་འདུག་ཅེས་འགྲེལ་བརྗོད་གནང་བྱུང།
ཉེ་ཆར་ག་ཟེར་རེད་ཧི་མ་ལ་ཡ་འདི་དམིགས་བསལ་གྱིས་རྒྱ་གར་དང་རྒྱ་དཀར་ནག་གཉིས་ཀྱི་བར་ལ་ཡང་རྙོག་དྲ་ཆེན་པོ་ཞིག་ལངས་སླེབས་འདུག་བསམ་པ་ཧི་མ་ལ་ཡའི་གི་ག་ཟེར་མི་རིགས་གང་ཟག་དེའི་ནང་ལ་ཐིམ་འགྲོ་གི་འདུག་ཨ་ལ་འདི་ཕར་ཚུར་རྙོག་དྲ་བཟོ་ཡ་ད་ལྟ་ཨ་རུ་ན་ཅལ་ལ་རྙོག་དྲ་ལངས་བསྡད་ཡོད་རེད་ལ་དྭགས་ཁུལ་ལ་ཡང་རྙོག་དྲ་གལ་ཝན་དང་ཚང་མ་ལ་རྙོག་དྲ་ལངས་བསྡད་ཡོད་རེད་འདི་གི་ད་ད་ལྟ་ཆབ་སྲིད་འདི་གི་ཐོག་ལ་ཡང་ས་ཁམས་ཆབ་སྲིད་གཅིག་པུ་མ་རེད་རྒྱལ་ཡོངས་ཀྱི་ཆབ་སྲིད་ཐོག་ལ་ཡང་ཧི་མ་ལ་ཡ་དེ་གལ་ཆེ་རུ་ཆེ་རུ་ཕྱིན་འདུག་བསམ་པ་ང་ཚོའི་ངོས་ནས་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་ངོས་ནས་ད་ཧ་ལམ་འདི་ཐེངས་མ་དང་པོ་འདྲ་བོ་ཞིག་རེད་ཤག་རྒྱ་གར་རྒྱལ་ཡོངས་ཚང་མར་ལྟ་བ་རེ་བྱས་ན་བོད་དང་ཧི་མ་ལ་ཡའི་སྒང་ལ་ཡ་ཚོགས་འདུ་ཞིག་འཚོགས་རྒྱུ་གྲ་སྒྲིག་གོ་སྒྲིག་བྱེད་རྒྱུ་གཅིག་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གིས་འདི་ཐེངས་མ་དང་པོ་འདྲ་བོ་ཞིག་ཆགས་ཀྱི་འདུག་ལ། གཞན་ཡང་ཐེངས་འདིའི་ཚོགས་འདུ་ཐེངས་ལྔ་པའི་ཐོག་ཉམས་ཞིབ་པ་ཚོས་བོད་དང་ཧི་མ་ལ་ཡའི་གནད་དོན་དང་འབྲེལ་བའི་བརྗོད་གཞི་འདྲ་མིན་ཐོག་དཔྱད་རྩོམ་འདོན་སྤེལ་གྱིས་གཏམ་བཤད་གནང་ཡོད་པའི་ཁྲོད། རྒྱ་ནག་གཞུང་གིས་བོད་ནང་ལག་བསྟར་བྱེད་བཞིན་པའི་གཏེར་ཁ་སྔོག་འདོན་གྱི་ལས་གཞིའི་སྐོར་དང། དུས་རབས་ཉེར་གཅིག་པའི་ནང་རྒྱ་དཀར་ནག་གཉིས་ཀྱི་འབྲེལ་ལམ་སྐོར། ཨེ་ཤེ་ཡའི་ནང་དུ་ནང་ཆོས་ཀྱི་ནུས་སྟོབས་སྐོར། ལ་དྭགས་ཁུལ་དུ་གནས་བཞུགས་བོད་མི་ན་གཞོན་ཚོའི་གནས་སྟངས་ལ་ལྟ་ཞིབ། རྒྱ་གར་ནང་བཙན་བྱོལ་བོད་མིའི་དཀའ་ངལ་དང་གདོང་ལེན་གནང་ཕྱོགས་དེ་བཞིན་བོད་ནང་གི་བོད་བརྒྱུད་ནང་བསྟན་གྱི་གནས་སྟངས་སོགས་ཀྱི་ཐོག་གཏམ་བཤད་གནང་ཡོད་པ་རེད། བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།

བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་ཕྱི་ཟླ་བཅུ་པའི་ཚེས་བཅུ་དྲུག་གི་ཉིན་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་ཏུ་ཆིབས་བསྒྱུར་སྐྱོང་གནང་མཛད་རྒྱུ་ཡིན་པ་རེད་འདུག་ཡང་ཟླ་བ་དེའི་ཕྱི་ཚེས་ལྔ་གི་ཉིན་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གིས་དཔར་བསྐྲུན་བྱས་པའི་རྒྱ་ནག་དང་རྒྱལ་སྤྱིའི་ཆབ་སྲིད་འགྱུར་ལྡོག་ཁྲོད་རེ་བ་དང་གདོང་ལེན་ཚོགས་འདུ་གྱི་དཔྱད་རྩོམ་ཕྱོགས་བསྡུས་ཤིག་དབུ་འབྱེད་གནང་བའི་སྐབས་སུ་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ཀྱིས།

ཚོན་འདི་ག་རེད་དཔེ་དེབ་དེ་ནས་དཔེ་དེབ་དེ་ཨང་གཉིས་པ་ག་རེ་རེད་ཟེར་ཁོང་ཚོ་གི་བསམ་ཚུལ། ད་ལྟ་ཚུར་ལོར་བསྡད་བསྡད་བ། འཛམ་གླིང་ག་ས་ག་ལ་གྲམ་བསྡད་བ་མི་རིགས་ཁྱོད་རང་སྔོན་མ་རེད་འདི་ག་དུས་ནང། མན་ཇུ་སོག་པོ། བོད་ཡུ་གུར་ཟེར་ནས་ང་ཚོ་བཤད་དེ་ཡོད་ད་དེ་ནི་རྒྱ་ནག་དམངས་གཙོ་བ་དང་ཐའེ་ཝན་དང་དེ་ནི་ཧང་ཀོང། ཡང་བོད་མི་སྒྲིག་འཛུགས་ཀྱིས། རྒྱ་གར་གྱི་མེས་པོ་བདག་ཉིད་ཆེན་པོ་གྷན་དྷི་མཆོག་གི་འཁྲུངས་སྐར་སྲུང་བརྩི་དགོས་ཡོད་པ་རེད།

འཕགས་མཆོག་ཐུགས་རྗེ་ཆེན་པོའི་དབང་ཆེན་དང། སྤྱན་རས་གཟིགས། སེང་གེ་སྒྲ་ཡི་རྗེས་གནང་བསྩལ་འདུག་པས། ཚན་པ་དང་པོ་ཞིག་གི་དགོངས་དོན་མཚམས་སྦྱོར་ཞུ་རྒྱུ་ཡིན། བོད་བརྒྱུད་ནང་བསྟན་གྱི་ཕྱག་སྲོལ་དུ་ཡོད་པ་ནི། ལྷག་ལྷ་དང་ཡི་དམ་གང་ཞིག་གི་དབང་བསྐུར་གནང་བའི་སྐབས་སུ། དབང་བསྐུར་མཁན་གྱི་རྡོ་རྗེའི་སློབ་དཔོན་དེ་ཉིད། ཞོགས་པ་ཤིན་ཏུ་སྔ་མོར་བཞེངས་ཏེ་དཀྱིལ་འཁོར་སྒྲུབ་པ་དང། ཡི་དམ་ལྷ་ཡི་ང་རྒྱལ་གྱི་ངང་ལ། དབང་བསྐུར་བ་ལ་བར་དུ་གཅོད་མཁན་གྱི། བགེགས་དང་ཕུང་སྲི་སོགས་བསྐྲད་དེ། གདུལ་བྱ་སློབ་མ་རྣམས་ལ། སྨིན་བྱེད་དབང་གི་གདམས་པ་གནང་བ་བཅས་ཀྱི། ཕྱག་ལེན་སྙན་ཆ་ཅན་ཞིབ་ཚགས་ཡོད་པ་སྟེ། གོང་ས་རྒྱལ་བའི་དབང་པོ་མཆོག་གིས། དཔལ་དུས་ཀྱི་འཁོར་ལོའི་དབང་ཆེན་བསྐུར་བ་དང། དཔལ་གསང་བ་འདུས་པའི་དབང་ཆེན་བསྐུར་བ་སོགས་ཀྱི་སྐབས་སུ། མཚན་དཀྱིལ་ནས་བཞེངས་ཏེ་སྔོན་འགྲོའི་རིམ་པ་ཧ་ཅང་མང་པོ་ཞིག་འགྲུབ་པར་མཛད་ཀྱི་ཡོད་པ་རྩོད་མེད་ཡོངས་གྲགས་ཡིན་ཞིང། ད་རེས་ཀྱི་འཕགས་པ་སྤྱན་རས་གཟིགས་དབང་ཕྱུག་གི་དབང་མོ་ཆེ་འདི་ཡི་སྐབས་སུ་ཡང་ཧ་ལམ་མཚན་དཀྱིལ་ཙམ་ནས་ཡར་བཞེངས་ཏེ་དབང་བསྐུར་གྱི་སྔོན་འགྲོའི་ཆོ་ག་རྣམས་འགྲུབ་པར་མཛད་ཅིང། དེ་ནས་གང་ཉིད་ཀྱིས་ཉི་མ་རེ་རེ་བཞིན་ཆག་མེད་མཛད་པའི་ཞལ་འདོན་གྱི་རིམ་པ་རྫོགས་པ་ནས། མ་ཎི་གྲངས་གསོག་མཛད་ཡོད་པ་དང། དབང་ཆེན་གནང་བའི་སྐབས་སུ་ཡང་དབང་བསྐུར་གྱི་ཆོ་ག་གསུང་བ་དང། གཟུངས་སྔགས་བཟླ་བཞིན་པ་དང་དྲིལ་བུ་གསིལ་བ་སོགས་ཀྱི་སྐབས་སུ། དབང་ཞུ་མཁན་ཐམས་ཅད་ཀྱིས་མ་ཎི་གྲངས་གསོག་བྱེད་འོས་པའི་ལམ་སྟོན་བཀོད་ཁྱབ་མཛད་པ་དེ་ཡིན་ལ། བོད་ཁ་བ་ཅན་གྱི་ཞིང་ཁམས་འདི་འཕགས་པ་སྤྱན་རས་གཟིགས་ཀྱིས་བྱིན་གྱིས་བརླབས་པའི་གནས་ཡིན་ཕྱིར། སྔོན་བྱོན་གྱི་བོད་ཀྱི་མཁས་པ་མཆིས་སོ་ཅོག་ཞལ་མཐུན་པ་ཡིན་ཅིང། མ་ཎི་ཡི་གེ་དྲུག་མ་ནི། དགྲ་འདུལ་གཉེན་སྐྱོང་དང། མཐུ་གཏད་དམོད་བཅོལ་ངན་སྔགས་སོགས། བྱེད་པར་འདོད་པ་སུ་ཞིག་གིས་ཀྱང། རང་གི་ཀུན་སློང་དམིགས་ཡུལ་ངན་པ་དེ་དག་འགྲུབ་པའི། ལག་ཆ་བྱེད་འདོད་མཁན་ཞིག་ཧ་ལམ་མེད་པ་དེ་ཡིན་ཞིང། ང་ཚོ་མི་དཀྱུས་མ་ཞིག་གིས། མ་ཎི་རྡོག་མ་འགའ་རེ་བགྲང་སྐབས་ཀྱང། བགེགས་དང་བར་ཆད་བཟློག་པའི་ཕྱིར་དང། དགྲ་དང་བགེགས་ལ་འཇིགས་སྣང་བྱེད་པའི་འདུ་ཤེས་ཀྱང་ཧ་ལམ་སྐྱེ་མི་སྲིད་པ་གསལ་བོར་མཐོང་དུས། ཆོས་ཆོས་སུ་འགྲོ་སླ་ཤོས་དང། ཆོས་ལ་ཆོས་ཀྱི་འདུ་ཤེས་ཁམས་གཙང་སྐྱེ་བ། ཆོས་ཟས་སུ་མི་འགྲོ་བར། དགེ་རྩ་སྙོབ་ཐུབ་པ་ཉག་གཅིག་ཀྱང་འདི་ཉིད་ཆགས་ཀྱི་ཡོད་པ་དེ་ཡིན།

དབང་བསྐུར་ཡག་གི་ངས་དམིགས་པ་བྱས་ཨ་ནི་ཕ་གི་ནས་མོས་པ་བྱས་ནས་དབང་ཐོབ་ཀྱི་རེད་ཟེར་འདུག་ཟེར་རྒྱུ་བྱུང། སླར་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ན་ནིང་ཞིག་ནས་དད་ལྡན་དོན་གཉེར་བ་སྐོར་ཞིག་གིས་སྤྱན་རས་གཟིགས་ཀྱི་དབང་ཆེན་ཡང་ཡང་ཞུ་བ་ལ་ཐུགས་བརྩེ་བ་སྙིང་རྗེ་ཆེན་པོའི་སྟོབས་ཀྱིས་ཞལ་བཞེས་གནང་ཡོད་ན་ཡང། ཏོག་དབྱིབས་ནད་ཡམས་ཀྱི་དབང་གིས་ལོ་ངོ་དུ་མའི་རིང་ལ་ཐེམ་སྤང་བཀའ་རྒྱ་བཙན་པ་དང། ཡུལ་ལུང་ཕན་ཚུན་གྱི་བར་ལ་འགྲུལ་བཞུད་བྱ་རྒྱུ་དཀའ་ངལ་ཆེ་བར་མ་ཟད། རང་གི་གཅེས་པའི་གཉེན་ཉེ་སྨན་ཁང་དུ་འཆི་བཞིན་ཡོད་པ་ལ་མཐའ་མའི་ཐུག་འཕྲད་ཙམ་ཡང་བྱ་དབང་མེད་པར། རྒྱང་ལྟ་ཙམ་བྱ་དགོས་པར་ཐུག་པ་སོགས་དཀའ་ངལ་མང་དག་གིས་གདུང་སྟེ། སྟབས་བདེ་བོ་མེད་པར་གྱུར་བ་དང།

དབང་ཆེན་དྲ་ལམ་དུ་ཐད་གཏོང་གནང་སྟེ། ས་ཆེན་པོ་འདིའི་ཁྱོན་ལ་གནས་པའི་འབྲེལ་ཡོད་མི་འབོར་ལྟོས་ཆེ་བ་ཞིག་གིས་དབང་ཆེན་འདི་ཞུ་བའི་སྐལ་བ་བཟང་པོ་ཤར་ཡོད་པ་དེ་ཡིན། དེ་ཡང་མགོན་པོ་མཆོག་གིས་བོད་ནང་གི་དད་ལྡན་ཤིན་ཏུ་མང་པོ་ཞིག་དངོས་སུ་དབང་ཆེན་ལ་བཅར་ཐུབ་པ་ཕར་བཞག་ནས། དྲ་ལམ་ནས་ཐད་ཀར་ལྟ་ཉན་བྱ་རྒྱུ་ཡང་དཀའ་ངལ་ཆེན་པོ་ཡོད་པ་ཡིན་ན་ཡང། དད་པ་དང་དམ་ཚིག་གཙང་མའི་མོས་གུས་བཅོལ་བ་ཡིན་ན། དབང་ཐོབ་པའི་ཞལ་བཞེས་གཙང་མ་གནང་ཡོད་མོད་ཀྱང། རྣལ་འབྱོར་བླ་མེད་ཀྱི་རྒྱུད་དེ་ཉིད། རྒྱུད་སྡེ་འོག་མ་གཞན་དག་ལས་དམ་དོག་ཆེ་བ་ཡོད་ཅིང་ལྷག་པར་དུ། བྱང་ཆུབ་སེམས་དཔའི་སྡོམ་པའི་སྟེང་ལ། སྔགས་ཀྱི་སྡོམ་པ་ཡང་ཡོད་ཕྱིར། རྩ་ལྟུང་བཅུ་བཞི་ལ་སོགས་པ་དེ་དག་ཀྱང་སྲུང་དགོས་པའི་དབང་གིས། རྡོ་རྗེ་གདན་དུ། འཇམ་དབྱངས་ཆོས་སྐོར་གནང་བའི་སྔོན་འགྲོ་ལ། དཔལ་རྡོ་རྗེ་འཇིགས་བྱེད་ཀྱི་དབང་ཞིག་གནང་བའི་སྐབས་སུ་ཡང། སློབ་མ་ཉུང་ཤས་ཤིག་དབང་འོག་ཏུ་ཚུད་པར་མཛད་པ་སོགས་ཀྱི་ཞིབ་ཆ་མཛད་འདུག་པ་དེ་དག་གི་ཐོག་ནས་གསལ་པོར་རྟོགས་ཐུབ་པ་དེ་ནི། འཕགས་བོད་ཀྱི་མདོ་རྒྱུད་རྒྱ་མཚོའི་ཕ་རོལ་ཏུ་སོན་པའི་སྟོབས་ཀྱིས། མཛད་པ་གཅིག་གི་ཆེད་དུ་ཡང་སྤྱི་དང་བྱེ་བྲག། ཡུལ་དུས་དང་གནས་སྐབས་ཚང་མ་མིག་འོག་ཏུ་ཆུད་ནས་གནང་གི་ཡོད་ཕྱིར། མདོ་རྒྱུད་ཀྱི་གནད་མ་མཁྱེན་ནས་ཧོལ་རྒྱུགས་བྱེད་པ་དང། དགོས་པ་དང་རྒྱུ་མཚན་ལ་རྨོངས་ནས་གཉའ་གནོན་ཉམས་སད་བྱེད་པ་ལྟ་བུ་གཞར་ཡང་མིན་པ་བཅས། ཤིན་ཏུ་ཞི་ཞིང་བྱམས་པའི་ཐུགས་བསྐྱེད་ཀྱི་སྒོ་ནས་གསལ་བཤད་ལམ་སྟོན་མཛད་པ་དེ་ནི། ཆོས་ལ་དད་གུས་དང། དོ་སྣང་བྱེད་མཁན་རྣམས་ཀྱིས་ངེས་པར་དུ་སེམས་ལ་བཞག་དགོས་པའི་དོན་དག་གཉན་འགངས་ལྡན་པ་ཞིག་ཡིན། དེའང་རྣལ་འབྱོར་བླ་མེད་ཀྱི་དབང་དེ་ཚུར་འཕྲད་དེ་ཡང་ཏོག་གཅིག་ཕྱག་ལེན་ཐོག་དམ་པའི་སོར་བཅུ་རེ་ཨེ་རྙེད་ནས། བྱང་ཆུབ་སེམས་དཔའི་སྡོམ་པའི་ཐོག་ལ་སྔགས་ཀྱི་སྡོམ་པ་ཡོད་རེད་ཨེ་ནས་རྩ་ལྟུང་བཅུ་བཞི་དེ་ཚོ་བྱས་ཨེ་ནས།

བྱམས་བརྩེའི་རང་བཞིན་ཅན་གྱི། ཉན་མཁན་གྲོགས་པོ་རྣམ་པ། ཁྱེད་རྣམ་པས་གོང་དུ་གསན་པ་ནི། གོང་ས་སྐྱབས་མགོན་ཆེན་པོ་མཆོག་གི། བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། ལེ་ཚན་འདི་གཙོ་སྐྱོང་བྱེད་མཁན་ཧོར་གཙང་འཇིགས་མེད་ཡིན།